འདས་པའི་བདུན་ཕྲག་གི་གཟའ་སྤེན་པའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་རྒྱ་ནག་གཞུང་དང་གདན་ས Vatican གྱི་ཕྱི་སྲིད་བློན་ཆེན་རྣམ་གཉིས་དབར་གྲོས་མཐུན་བཞག་ཡོད་པ་རེད། གནས་སྐབས་རིང་ལག་བསྟར་བྱེད་རྒྱུའི་གྲོས་མཐུན་བཤད་པ་ལྟར་ན། རྒྱ་ནག་ནང་ཡེ་ཤུའི་ཁ་ཐོ་ལིག་ཆོས་བརྒྱུད་ཀྱི་མཁན་པོ་བདུན་རྒྱ་ནག་གཞུང་གིས་བསྐོ་གཞག་བྱས་པ་དེ་དེ་སྔ་གདན་ས Vatican གྱི་སྐྱབས་འོག་ནས་དོར་ཟིན་པ་དང་ད་ཆ་གདན་ས Vatican གྱིས་གཞུང་གིས་བསྐོ་བཞག་བྱས་པའི་མཁན་པོ་རྣམས་ཁྲིམས་མཐུན་ལ་ངོས་འཛིན་གནང་པ་དང་དེའི་ཚབ་ཏུ། རྒྱ་ནག་གི་ཡེ་ཤུའི་ཆོས་བརྒྱུད་རྗེས་འབྲངས་པའི་ཆོས་ཀྱི་དབུ་ཁྲིད། བླ་ཆེན Pope ཡིན་པ་གཞུང་འབྲེལ་ཐོག་ངོས་འཛིན་བྱེད་རྒྱུ་ཡིན་པ་རེད། ཡུན་རིང་ནས་ཚོད་དཔག་བྱས་པའི་གྲོས་མཐུན་དེ་བཞག་པའི་རྗེས་སུ། ཡེ་ཤུའི་ཆོས་སྡེའི་ནང་ཁོངས་ནས་ཡང་སྐྱོན་བརྗོད་བྱེད་མཁན་བྱུང་འདུག། བླ་ཆེན Pope Francis མཆོག Baltic རྒྱལ་ཁབ Lithuania རུ་ཉིན་བཞིའི་རིང་སྐོར་སྐྱོད་ལ་ཕེབས་པའི་སྐབས་གྲོས་མཐུན་དེ་བཞག་ཡོད་ཅེས་གསལ་བསྒྲགས་གནང་ཡོད། བདུན་ཕྲག་སྔོན་མར་གནས་ཚུལ་རྒྱང་སྲིང་ཞུས་པ་ལྟར་གྲོས་མཐུན་གྱི་ནང་དོན་དེ་ཡོངས་བསྒྲགས་བྱ་རྒྱུ་མིན་པ་རེད། Reuters གསར་ཁང་གིས་དེའི་སྐོར་གནས་ཚུལ་སྤེལ་བར་གཞིགས་ན། གྲོས་མཐུན་བཞག་པར་བརྟེན་གདན་ས Vatican གྱི Catholic ཆོས་བརྒྱུད་རྗེས་འབྲངས་པ་རྒྱ་ནག་ནང་ས་ཡ་བཅུ་གཉིས་ཙམ་ཡོད་པ་ཚོད་དཔག་བྱས་པའི་རྒྱལ་ཁབ་ནང་ཡེ་ཤུའི་གདན་སའི་ངོས་ནས་སྦི་ཤོབ་བམ་མཁན་པོ་བསྐོ་བཞག་བྱེད་ཐུབ་རྒྱུ་ཡིན་པ་དང། དེ་སྔོན་རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་མཁན་པོ་བདུན་ནི་གདན་སའི་སྐྱབས་འོག་ནས་དོར་ཡོད་ཀྱང་གྲོས་མཐུན་གསར་པའི་འོག་གདན་སའི་ངོས་ནས་རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་མཁན་པོ་རྣམས་ངོས་ལེན་བྱས་ཏེ་ཐག་གཅོད་ལ་མཐའ་གཅིག་ཏུ་འགྱུར་བ་ཕྱིན་ཡོད་པ་རེད། གྲོས་མཐུན་མ་བཞག་པའི་སྔོན་ལ་རྒྱ་ནག་གི་ཡེ་ཤུའི་སྤྱི་ཚོགས་ནང་ཕྱོགས་གཅིག་གིས་གདན་ས Vatican ལ་བློ་ཁ་གཏད་དེ་གསང་བའི་ལྷ་ཁང་དུ་ཆོས་ཀྱི་འདུ་འཛོམས་བྱས་པ་དང། ཕྱོགས་གཞན་ཞིག་གིས་གཞུང་གི་སྟངས་འཛིན་འོག་ཡོད་པའི་ཁ་ཐོ་ལིག་རྒྱལ་གཅེས་ལྷན་ཚོགས་ཁོངས་སུ་འཛུལ་ཏེ། གདན་ས Vatican དང་རྒྱ་ནག་གཞུང་སོ་སོར་བློ་གཏད་བྱེད་མཁན་ཕྱོགས་མི་འདྲ་བ་གཉིས་ཡོད་པ་རེད། གདན་ས Vatican གྱི་གསལ་བསྒྲགས་ནང་ཐེ་ཝན་སྐོར་གླེང་མེད། གདན་ས་དང་ཐེ་ཝན་དབར་རྒྱལ་འབྲེལ་ཡོད་ཀྱང། རྒྱ་ནག་གཞུང་གིས་ཐེ་ཝན་དེ་ཁ་བྲལ་དུ་སོང་བའི་མངའ་ཁོངས་ཤིག་ཡིན་པ་ངོས་འཛིན་བྱེད་བཞིན་ཡོད་པ་མ་ཟད། པེ་ཅིན་གཞུང་གིས་རྒྱལ་ཁབ་གཞན་གྱིས་རྒྱ་ནག་དང་ཐེ་ཝན་གཉིས་ཀར་རྒྱལ་འབྲེལ་བཙུགས་བཅུག་གི་མེད་པ་རེད་འདུག། ལོ་མང་པོའི་རིང་གྲོས་མོལ་རིམ་པར་བྱས་པའི་རྗེས་སུ་བཞག་པའི་གྲོས་མཐུན་ནི། མི་ལོ་བདུན་ཅུའི་རྗེས་སུ་རྒྱ་ནག་དང་གདན་ས Vatican དབར་རྒྱལ་འབྲེལ་འཛུགས་རྒྱུའི་སྔོན་བརྡ་ཞིག་རེད་ཅེས་ཕྱི་འབྲེལ་མི་སྣས་བརྗོད་འདུག་བསམ་ཚུལ་སྦས་གསང་མེད་པར་ཤོད་མཁན་རང་ལོ་བདུན་ཅུ་དོན་དྲུག་སོན་པ་ཧོང་ཀོང་མངའ་ཁུལ་གྱི་ཡེ་ཤུའི་ཆོས་བརྒྱུད་ཀྱི་མཁན་ཆེན Cardinal Joseph Zen ནི་གྲོས་མཐུན་ལ་ངོ་རྒོལ་བྱེད་མཁན་གཙོ་བོ་ཞིག་ཡིན་པས་ཁོང་གིས་གྲོས་མཐུན་དེ་བཞག་ཚར་བའི་རྗེས་སུ་གདན་ས Vatican གྱིས་ལུག་ཁྱུ་རྣམས་སྤྱང་ཀིའི་ཁ་ནང་བླུགས་པ་རེད་དེ་ནི་ཧ་ལས་པའི་བསླུ་བྲིད་ཞིག་རེད། གྲོས་མཐུན་གྱི་མཇུག་འབྲས་ནི་ཐབས་སྡུག་ལ་ཡུན་རིང་དུ་གནས་རྒྱུ་ཡིན་པ་མ་ཟད་རྒྱ་ནག་གི་ཡེ་ཤུའི་ཆོས་སྡེ་ཁོ་ན་མ་ཡིན་པར་འཛམ་བུ་གླིང་ཡོངས་ཀྱི་ཡེ་ཤུའི་ཆོས་སྡེའི་ཆེ་མཐོང་ལ་གནོད་སྐྱོན་གཏོང་གི་རེད། གཅིག་བྱས་ན་ཁོང་ཚོས་དེ་ལྟར་བཤད་པའི་རྐྱེན་གྱིས་གྲོས་མཐུན་ནང་དོན་དེ་གསང་བ་བཞག་པ་རེད་ཅེས Reuters གསར་ཁང་ལ་བརྗོད་འདུག་གཟའ་ཟླ་བའི་ཉིན་ཨ་རིའི་ནེའུ་ཡོག་དུས་བབ་གསར་ཁང་གིས། རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་ཡེ་ཤུའི་གདན་ས་དང་གྲོས་མོལ་གནང་པ་དང་ཕྱོགས་གཞན་ནས་ས་གཤོང་འཕྲུལ་འཁོར་བེད་སྤྱོད་བཏང་སྟེ་ཡེ་ཤུའི་ལྷ་ཁང་དང་རྒྱ་གྲམ་གཏོར་བཤིག་གཏོང་སྟེ་དོན་དམ་ལ་རྒྱ་ནག་གིས་ཡེ་ཤུའི་ཆོས་སྡེ་དབང་བསྒྱུར་བྱེད་རྒྱུའི་དམིགས་ཡུལ་བཅངས་ཡོད་པའི་སྐོར་གནས་ཚུལ་སྤེལ་འདུག་པས་རྒྱ་ནག་གཞུང་གིས་ཡེ་ཤུའི་ཆོས་ལུགས་གསར་མའི་ལྷ་ཁང་དང་རྒྱ་གྲམ་བརྒྱ་ཕྲག་མང་པོ་གཏོར་བཤིག་བཏང་བ་དང་ཆོས་སྡེ་མང་པོ་མེད་པ་བཟོས་ཡོད་ཅིང། རྒྱ་ནག་གཞུང་གི་གྲོས་མཐུན་བཞག་རྒྱུའི་དམིགས་ཡུལ་ནི་ཡེ་ཤུའི་ལྷ་ཁང་གཏོར་བཤིག་གཏོང་རྒྱུ་དང་གཅིག་པ་ཡིན་ལ་དུས་རབས་བཅུ་དྲུག་པ་ནས་བཟུང་རྒྱ་ནག་ནང་དར་ཁྱབ་བརྟན་པོ་བྱུང་བའི་ཡེ་ཤུའི་ཆོས་ལ་སྟངས་འཛིན་བྱེད་རྒྱུའི་རྣམ་པ་ཐོན་ཡོད་པ་རེད། རྒྱལ་སྤྱི་ཉེས་ཡངས་ཚོགས་པས་གྲོས་མཐུན་བཞག་པ་དེ་ཡིས་མ་འོངས་པར་རྒྱ་ནག་གི་ཆོས་དད་རང་དབང་ལ་བློ་འཚབ་གཞི་བྱེད་པོ་སྐྱེ་གཞི་ཆགས་ཡོད་པ་དང། གྲོས་མཐུན་དེ་ལྟ་བུ་བཞག་པར་བརྟེན། རྒྱ་ནག་གི་ཆོས་ལུགས་གཞན་རྣམས་ལ་མིག་ལྟོས་སྡུག་ཅག་ཆགས་པ་མ་ཟད། ཡེ་ཤུ་ཁ་ཐོ་ལིག་རྗེས་འབྲངས་པ་རྣམས་གནོན་ཤུགས་ཆེན་པོའི་འོག་ཚུད་རྒྱུ་རེད་ཅེས་བརྗོད་འདུག་ནེའུ་ཡོག་དུས་བབ་ཀྱིས་གྲོས་མཐུན་བཞག་པ་གནས་ཚུལ་ཐོན་པ་ལྟར་ལག་བསྟར་བྱས་ཚེ། ཡེ་ཤུའི་ལྷ་ཁང་ལ་དམར་ཤོག་དབང་བསྒྱུར་བྱས་པའི་རྒྱ་ནག་གི་ལྷ་ཁང་དུ་མཆོད་དཔོན་བསྐོ་རྒྱུར་དབང་ཚད་མི་ལོ་བདུན་ཅུའི་རྗེས་སུ་ཐོབ་རྒྱུ་ཡིན་པ་དང། དེ་ལྟར་ཡོང་བར་རྒྱ་ནག་གཞུང་གིས་སྟབས་བསྟུན་བྱས་ཡོད་པ་དང་མཚུངས་བསྡུར་བྱས་ན། བོད་བརྒྱུད་ནང་བསྟན་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད ྋགོང་ས་ཏཱ་ལའི་བླ་མ་མཆོག་ལ་བོད་ཀྱི་དགོན་པའི་མཁན་པོ་བསྐོ་རྒྱུར་དགོངས་ཚུལ་དང་དབང་ཚད་སོགས་གང་ཡང་སྤྲོད་མེད་པ་རེད་ཅེས་གནས་ཚུལ་བཀོད་འདུག། རྒྱ་མིའི་ཡེ་ཤུ་ཁ་ཐོ་ལིག་རྗེས་འབྲངས་པ་ཚོར་གཞུང་གཉིས་དབར་གྲོས་མཐུན་བཞག་པ་དེར་ཧང་སང་པོ་བྱུང་ཡོད་པས། རྒྱ་ནག་བྱང་ཕྱོགས་གྲོང་ཁྱེར་ཀྲེང་ཏིང་གི་གཞུང་གིས་ངོས་ལེན་མེད་པར་གསང་བའི་སྒོ་ནས་བཙུགས་པའི་ལྷ་ཁང་གི་མཁན་པོ། Guan Hua ཞུ་མཁན་གྱིས་ཡེ་ཤུའི་ཆོས་སྡེའི་ནུས་པ་ཡག་ཏུ་འགྲོ་ཆེད་རྒྱ་ནག་གཞུང་གིས་གྲོས་མཐུན་བཞག་རྒྱུ་མིན་པ་གསལ་པོ་རེད་ཟེར་བ་དང། གལ་སྲིད་གྲོས་མཐུན་བྱུང་ཡོད་ན་ངས་དེ་ཁས་ལེན་མི་ཐུབ་པའི་ཡ་མཚན་ཞིག་མཐོང་གི་ཡོད་ལ Catholic རྗེས་འབྲང་པ་ག་ཚོད་ཙམ་གྱིས་ངོས་ལེན་བྱེད་ཐུབ་ཀྱི་རེད་དམ་སྙམ་པའི་དོགས་པ་བསྟན་ཡོད་པ་རེད། ཨ་རིའི་གྲོས་ཚོགས་འཐུས་མི Marco Rubio ཡིས་གྲོས་མཐུན་བཞག་ཀྱང་གདན་ས Vatican གྱི་ལྟ་གྲུབ་ཐོག་ཇི་ལྟར་བདེན་པ་དག་ཐེར་བྱེད་ཐུབ་རྒྱུ་རེད་གང་ཡིན་ཟེར་ན་ཁོང་ཚོས་ཆོས་ཁས་མི་ལེན་པའི་གཞུང་ཞིག་ལ་མཁན་པོ་བསྐོ་བཞག་བྱེད་རྒྱུར་ཤུགས་རྐྱེན་གཏོང་ཐུབ་པ་བཟོས་ཡོད། མཁན་པོ་རྣམ་པ་ནི་ཡེ་ཤུའི་ཞལ་ལྕེས་བསགས་པའི་གསུང་བརྒྱུད་སྤྲོད་གནང་མཁན་ཡིན། ཆོས་ཁས་ལེན་བྱེད་མཁན་དང་ཆོས་ཁས་ལེན་མི་བྱེད་མཁན་གཉིས་ཕན་ཚུན་ཐེ་བྱུས་ཇི་ལྟར་བྱེད་པ་རེད་དམ་ཅེས་གྲོས་མཐུན་བཞག་མཁན་གཉིས་ཀྱི་ལྟ་གྲུབ་ཀྱི་ཆ་ནས་འགལ་བ་ཆགས་པ་གསལ་འདོན་གནང་འདུག།